ལས་ཁུངས་དེའི་གནམ་གཤིས་རིག་པའི་ཆེད་ལས་མཁས་པ་འབུམ་རམས་པ Andrew Watkins ལགས་ཀྱིས་ཕྱི་ཟླ་དང་པོའི་ནང་ཆར་པ་མང་པོ་བབས་པ་མ་ཟད་རྒྱལ་ཡོངས་སུ་ཉི་མའི་གུང་གནམ་གཤིས་ཚ་དྲོད་སྙོམས་པོ་དང་ཆར་ཆུའི་རྐྱེན་གྱིས་རླུང་འཚུབ་ཀྱང་འབྱུང་གི་ཡོད་པ་ཚོད་དཔག་གནང་གི་ཡོད་འདུག་བུང་རམས་པ་ཨན་ཀྲུ་བྷེད་ཀིནས་ལགས་ཀྱིས་གསུངས་དོན། ད་ལོ་ནམ་རྒྱུན་གྱི་ཆར་སྙོམས་ཚད་ལས་རླུང་འཚུབ་མང་བ་ཡོང་གི་ཡོད་དུས་མི་ཚང་མས་སྔ་ས་ནས་དགོས་ཡོད་ཀྱི་གྲ་སྒྲིག་བྱེད་དགོས་པ་གལ་ཆེན་པོ་ཆགས་ཡོད། ཡང་སྐུ་ཞབས David Baker ལགས་ནི Victoria མངའ་སྡེའི་ཛ་དྲག་ཞབས་ཞུ་སྡེ་ཚན་གྱི་སྤྱི་ཁྱབ་འགན་འཛིན་གྱི་ལས་ཚབ་ཡིན་པ་དང། ཁོང་གིས་གསུངས་དོན། ཆར་པ་ཤུགས་ཆེན་བབས་པའི་རྐྱེན་གྱིས་ལམ་དང་ས་ཆ་གཞན་ལ་ཆུ་ཁེངས་ནས་ཆུ་ལོག་བྱུང་བའི་ཉེན་ཁ་ཆེན་པོ་ཡོད། ལྷག་པར་དུ་ཨོསྟྲེལིཡའི་ལྷོ་ཤར་ཁུལ་དུ་ཆར་པ་དེ་བས་མང་བ་བབས་ཀྱི་ཡོད་པས་ཆུ་ལོག་གི་ཉེན་ཁ་ཡང་དེ་བས་ཆེ་བ་ཡོད། ཡང Allianz ཉེན་སྲུང་ཚོགས་པས་རྟོག་ཞིབ་གནང་བར་གཞིགས་ན Australia མི་མང་གི་ཁྲོད་དུ་ཤེས་རྟོགས་མེད་པའི་རྐྱེན་གྱིས་ཆུ་ལོག་གི་རྐྱེན་ངན་ལ་དེ་ཙམ་གྲ་སྒྲིག་མེད་པ་ཐོན་ཡོད་འདུག་ཚོགས་པ་དེའི་རྒྱལ་ཡོངས་ཉེན་སྲུང་ཞུ་དོན་གྱི་འགན་འཛིན་སྐུ་ཞབས Mark O'Connor ལགས་ཀྱིས་འགྲེལ་བརྗོད་གནང་དོན། The last La Nina occurred from twenty། ཕྱི་ལོ་ཉིས་སྟོང་བཅུ་ནས་ཉིས་སྟོང་བཅུ་གཉིས་བར་ཆར་ཆུ་མང་པོ་བབས་པའི་རྐྱེན་གྱིས་ཆུ་ལོག་དང། ས་ཉིལ་བ་སོགས་བྱུང་ཡོད། དེ་བཞིན་སྟབས་མ་ལེགས་པ་ཞིག་ལ། ལོ་སྔོན་མའི་ནང་ཆུ་ལོག་གིས་རྐྱེན་པས་ཨོ་སི་ཀྲི་ལི་ཡའི་སྡོད་ཁྱིམ་ཁག་ལ་གནོད་སྐྱོན་ཨོ་སྒོར་ཐེར་འབུམ་གཉིས་དང་ཕྱེད་ཀ་མ་ཟིན་ཙམ་བྱུང་ཡོད། དེར་བརྟེན་ང་ཚོ་མི་ཚང་མས་རང་ངོས་ནས་གནས་ཚུལ་ཤེས་རྟོགས་གང་ཐུབ་གནང་ནས་སོ་སོའི་ཉེན་སྲུང་གི་སྲིད་ཇུས་རྣམས་མགོ་ལེགས་པར་ཚུད་པ་གནང་རོགས་ཞེས་སྐུལ་མ་བྱེད་རྒྱུ་ཡིན། དེ་བཞིན Mark O'Connor ལགས་ཀྱིས་ཁྱེད་ཀྱིས་རང་ཉིད་སོ་སོའི་ཉེ་འཁོར་གྱི་ཛ་དྲག་ཞབས་ཞུ་ཚོགས་པ་རྣམས་ཀྱི་འབྲེལ་གཏུག་ཁ་པར་ཨང་སྔ་ས་ནས་ཤེས་དགོས་པ་དང། ཆུ་ལོག་གི་རྐྱེན་ངན་སྐབས་གདོང་ལེན་ཇི་ལྟར་གནང་དགོས་པའི་སྐོར་ཤེས་རྟོགས་དགོས་ཞེས་ཁོང་གིས་གསུངས་དོན།
Evaluate your risk assessment། ཁྱེད་ཀྱིས་རང་ངོས་ནས་གྲོང་པ་ཁྱིམ་མཚེས་དང་སོ་སོའི་ས་གནས་ཀྱི་འཛིན་སྐྱོང་ཡང་ན་མངའ་སྡེའི་ཛ་དྲག་ཞབས་ཞུ་ཁང་ལ་འབྲེལ་བ་གནང་ནས་རང་ཉིད་ཀྱི་སྡོད་ཁྱིམ་ཆགས་སའི་ས་ཁུལ་ལ་ཉེན་ཁ་ཇི་ལྟར་ཡོད་པ་ཤེས་རྟོགས་གནང་དགོས། དེ་བཞིན་ཁྱེད་ཀྱིས་ཛ་དྲག་བྱུང་ཚེ་དེ་ལས་གྲོལ་ཐབས་ཀྱི་འཆར་གཞི་སྔ་ས་ནས་བསྒྲིགས་ནས་ནང་མི་ཡོངས་ཀྱིས་འཆར་གཞི་དེ་ཤེས་པ་གནང་དགོས། དེ་དང་ལྷན་དུ་ཁྱེད་ཀྱིས་ཛ་དྲག་སྐབས་བེད་སྤྱོད་ཆེད་མྱུར་སྐྱོབ་སྨན་བཅོས་ཡོ་བྱད་དང་འཐུང་ཆུ་བཟའ་ཆས་རིགས་སོགས་ཡང་གྲ་སྒྲིག་གནང་དགོས། ཡང་སྐུ་ཞབས David Baker ལགས་ཀྱིས་གལ་ཏེ་ཁྱེད་ཀྱི་སྡོད་ཁྱིམ་ཡོད་སར་ཆུ་ལོག་གི་ཉེན་ཚབས་མེད་ཐབས་ཡིན་ན། དུས་དེའི་སྐབས་ལེགས་ཤོས་བྱུང་ན་ཁྱེད་རང་སྔ་ས་ནས་ཁྱིམ་ནས་ཐོན་ཐུབ་ན་ཉེན་ཚབས་ཆུང་བ་ཡོད་པ་དང་ཁྱེད་ཀྱིས་ངེས་པར་དུ་ཛ་དྲག་གི་གནས་སྟངས་སྐབས་བེད་སྤྱོད་བྱེད་ཕྱིར་དགོས་ངེས་ཀྱི་ཡོ་ཆས་སྒམ་ཆུང་ཞིག་གྲ་སྒྲིག་གནང་དགོས་ཞེས་ཁོང་གིས་གསུངས་དོན། Store your valuables up high. ཁྱེད་ཀྱི་ཅ་དངོས་རིན་ཐང་ཆེ་བ་ཡོད་པ་རྣམས་ས་མཐོ་སར་བཞག་དགོས་ལ། ཡིག་ཆ་གལ་ཆེན་དང་ལག་ཁྱེར་རིན་ཐང་ཅན་གྱི་ཅ་དངོས་རྣམས་གཅིག་ཏུ་བསྒྲིལ་ནས་ཆུ་ལོག་མ་བྱུང་སྔོན་ནས་མོ་ཏྲའི་ནང་ཐོན་ཐུབ་པ་དགོས། དེ་བཞིན་བེ་ཀར་ལགས་ཀྱིས་ཆུ་ལོག་གི་བྱུང་རྐྱེན་ལ་གྲ་སྒྲིག་བྱེད་སྐབས་རང་ཁྱིམ་གཡས་གཡོན་གྱི་ཆུ་སྙིགས་དང་བཙོག་ཆུའི་ཡུར་བ་ལ་ཡང་དོ་སྣང་བྱེད་དགོས་ཞེས་ཁོང་གིས་གསུངས་དོན།
A really important thing if you do have the time. ཁྱེད་རང་ལ་དུས་ཚོད་ཡོད་ན་ཆུ་ལོག་མ་བྱུང་སྔོན་ནས་སྙིགས་རོ་བླུག་སའི་འགྱིག་ཤོག་ནང་ས་དང་བྱེ་མ་བརྒྱངས་ནས་དེས་ཆུ་སྙིགས་དང་བཙོག་ཆུ་དོན་སའི་ཡུར་བ་རྣམས་བཀག་ན་ཡག་པོ་ཡོད། གང་ཡིན་ཟེར་ན་ཆུ་ལོག་རྒྱག་སྐབས་ཡུར་བ་དེ་དག་གང་ནས་བཙོག་ཆུ་རྣམས་ཕྱིར་ལུད་པའི་ཉེན་ཁ་ཆེན་པོ་ཡོད། དེ་བཞིན་བེ་ཀར་ལགས་ཀྱིས་ཆུ་ལོག་སྐབས་ཆུ་འཁྱིལ་སའི་ལམ་དུ་མོ་ཏྲ་བཏང་རྒྱུ་མེད་པ་དང། ལེགས་ཤོས་བྱུང་ན་ཆར་ཆུ་བབས་པའི་སྐབས་ས་མཐོ་ས་ཞིག་ལ་མོ་ཏྲ་བཀག་དགོས་ཞེས་ཁོང་གིས་མུ་མཐུད་ནས་གསུངས་དོན།
ཁྱེད་རང་མོ་ཏྲ་བཏང་ནས་འགྲོ་སྐབས་ལམ་དུ་ཆུ་ལོག་ཆུང་ཆུང་བྱུང་ཡོད་པ་མཐོང་ན་ཡང་ལམ་དེར་བསྐྱོད་མི་རུང་དེ་ནི་ཉེན་ཁ་ཧ་ཅང་ཆེན་པོ་རེད། གང་ཡིན་ཟེར་ན་ཆུ་དེ་གཏིང་རིང་དུ་འགྲོ་བར་དུས་ཡུན་ཉུང་ཤས་ལས་འགོར་གྱི་མ་རེད་ལ། མོ་ཏྲ་ཆུང་བ་ཡིན་ན་ཆུའི་གཏིང་སེན་ཏི་མི་ཊར་བཅོ་ལྔ་ཙམ་ཡོད་ན་མོ་ཏྲ་ཆུའི་ནང་འཁྱིལ་ངེས་རེད། མ་ཟད་ཆར་པ་མུ་མཐུད་བབས་ནས་ཆུ་ལོག་ཆེ་བར་གྱུར་ན་མོ་ཏྲ་དིམ་པའི་ཉེན་ཁ་ཡང་ཡོད། ཡང་བེ་ཀར་ལགས་ཀྱིས་མུ་མཐུད་ནས་གསུངས་དོན། If you can no longer get out. གལ་སྲིད་ཁྱེད་རང་ཆུ་ལོག་བྱུང་སྐབས་ཕྱིར་ཐོན་མི་ཐུབ་པ་ཡིན་ན་ཛ་དྲག་གི་གནས་སྟངས་ཡིན་པས་ཀླད་ཀོར་ཀླད་ཀོར་ཀླད་ཀོར་ལ་ཁ་པར་བཏང་ནས་རོགས་སྐྱོར་བླངས་དགོས། དེ་བཞིན་ཁྱེད་རང་མོ་ཏྲའི་ནང་ཡོད་སྐབས་ཆུ་གཏིང་རིང་དུ་འགྲོ་ན་མོ་ཏྲའི་ཕྱིར་ཐོན་ནས་མོ་ཏྲའི་ཐོག་ལ་འཛེག་དགོས། ཡང Stacey Pidgeon ལགས་ནི Australia Royal Life Saving Society ཞེས་པའི་ཉམས་ཞིབ་འགན་འཛིན་ཡིན་པ་དང་ཁོང་གིས་ཆུ་ལོག་བྱུང་སྐབས་མི་སུ་ཡང་གོམ་པ་བརྒྱབ་ནས་འགྲོ་མི་ཉན་ཞེས་ཁོང་གིས་གསུངས་དོན། ཆུ་ལོག་སྐབས་གལ་སྲིད་ཁྱེད་རང་ཆུས་ཁེབས་པ་ཡིན་ན་ལག་པ་གནམ་ལ་བརྐྱངས་ནས་རོགས་འབོད་བྱེད་དགོས། དེ་བཞིན་ཁྱེད་ཀྱིས་གང་ཐུབ་རང་ཉིད་ཀྱི་མགོ་ཆུ་ལས་ཕྱིར་བཏོན་ཐབས་བྱེད་དགོས། བྱུང་ན་གཡས་གཡོན་ལ་ཁྱེད་ཀྱི་ལག་པ་འཇུ་ས་བཙལ་ནས་ཆུའི་སྟེང་ལྡིང་ཐབས་གནང་དགོས། དེ་ལྟར་བྱས་ན་མི་གཞན་ཞིག་གིས་ཁྱེད་རང་མཐོང་མ་ཐག་རོགས་སྐྱོར་བྱེད་ཐུབ་ངེས་རེད། ཡང་ཁྱེད་ཀྱིས་རང་ཉིད་ཁེར་རྐྱང་གིས་མི་གཞན་ཞིག་ཆུ་ལས་སྐྱོབ་ཐབས་བྱེད་པ་ནི་ཉེན་ཁ་ཧ་ཅང་ཆེ་བ་ཡིན། ཡང Stacey Pidgeon ལགས་ཀྱིས་མུ་མཐུད་ནས་གསུངས་དོན།
We have a lot of people who go into rescue. འདས་པའི་ཉམས་མྱོང་ནང་མི་མང་པོ་ཞིག་གིས་མི་གཞན་ཞིག་ཆུ་ལས་སྐྱོབ་པར་འགྲོ་ནས་མཐར་རང་ཉིད་ཆུའི་ནང་དིམ་པ་མང་པོ་བྱུང་གི་འདུག་དེར་བརྟེན་ཡག་ཤོས་བྱུང་ན་ཁྱེད་རང་གི་ངོས་ནས་བྱེད་ཐུབ་པ་དང་འོས་པ་ནི་ཛ་དྲག་ཞབས་ཞུ་འབོད་རྒྱུ་དེ་ཡིན། དེ་མིན་ཁྱེད་ཀྱིས་ཆུའི་ནང་ལྡིང་ཐུབ་པའི་དངོས་པོ་སྤོ་ལོ་ལྟ་བུ་ཆུའི་ནང་གཡུགས་ནས་མི་གཞན་དེ་ཆུའི་སྟེང་ལྡིང་ཐབས་བྱེད་ཆོག། མཐར་བེ་ཀེར་ལགས་ཀྱིས་ཛ་དྲག་གི་རྐྱེན་ངན་འཕྲད་སྐབས་མིའི་ཚེ་སྲོག་བསྐྱབ་རྒྱུ་དེ་གལ་ཆེ་ཤོས་ཡིན་ཞེས་ཁོང་གིས་གསུངས་དོན། Human life is paramount, མིའི་ཚེ་སྲོག་ནི་གལ་ཆེ་ཤོས་དེ་ཡིན། ཅ་དངོས་རིགས་ནི་བསྐྱར་དུ་ཡོང་ཆོག་ཡང་རང་ཉིད་ཀྱི་ཚེ་སྲོག་དང་ནང་མིའི་ཚེ་སྲོག་སླར་གསོ་བྱེད་མི་ཐུབ། ཁྱེད་ཀྱིས་ཆུ་ལོག་གི་ཛ་དྲག་མ་ཡོང་གོང་སྔོན་འགོག་དང་གྲ་སྒྲིག་ཇི་ལྟར་བྱེད་དགོས་པའི་སྐོར་གནས་ཚུལ་ཞིབ་ཕྲའི་ཕྱིར་རང་ཉིད་ཀྱི་མངའ་སྡེའི་ཛ་དྲག་ཞབས་ཞུ་ཁང་གི་དྲ་ཚིགས་དང། Australia Royal Life Saving སྐྱིད་སྡུག་གི་དྲ་ཚིགས་ཐོག་བསྐྱོད་རོགས། དེ་བཞིན་གནམ་གཤིས་སྔོན་བརྡའི་ཆེད་གནམ་གཤིས་སྔོན་བརྡ་ལས་ཁུངས་ཀྱི་དྲ་ཚིགས www.bom.gov.au ཐོག་བསྐྱོད་རོགས། ཁྱེད་ལ་ཆུ་ལོག་བྱུང་བའི་རྐྱེན་རོགས་སྐྱོར་དགོས་ཚེ་ཛ་དྲག་ཞབས་ཞུ་ཁ་པར་ཨང་གཅིག་གསུམ་གཉིས་ལྔ་ཀླད་ཀོར་ཀླད་ཀོར་ཐོག་འབྲེལ་བ་གནང་རོགས་གལ་ཏེ་ཁྱེད་ཀྱི་སྲོག་ལ་ཉེན་ཁ་ཡོད་ཚེ་ཀླད་ཀོར་ཀླད་ཀོར་ཀླད་ཀོར་ལ་ཁ་པར་བཏང་གནང་རོགས། སྐད་སྒྱུར་བའི་ཞབས་ཞུ་ཆེད་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།